ཨོ་སི་ཀྲི་ལི་ཡའི་ནང་མོ་ཊའི་དོན་རྐྱེན་བྱུང་ཚེ་དེའི་ཚབས་ཆེ་ཆུང་ལ་མ་ལྟོས་པར་ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་འགྲིམ་འགྲུལ་གྱི་ཁྲིམས་ལ་བརྩི་སྲུང་གནང་དགོས། དེ་ཡང་ཨ་ཧྥེ་རི་ཀ་ནས་ཡིན་པའི་གཞིས་སྤོ་བ་ཇུ་མཱ་ཨབ་དཱལ་ལཱ་ལགས་ལ་ཉེ་ཆར་སིད་ནི་གཞུང་ལམ་བྲེལ་འཚུབ་ཅན་ཞིག་ལ་མོ་ཊ་བརྡབ་སྐྱོན་གྱི་གནས་ཚུལ་ལྷག་ཡོད་འདུག་ཁོང་གིས་སྐྱོན་ཆག་དེའི་སྐོར་འགྲེལ་བརྗོད་གནང་བར། ང་རང་ལམ་བཞི་མདོ་དེར་སླེབས་རྗེས། ཁ་གཡས་ཕྱོགས་ལ་བསྐོར་དགོས་དུས་ངས་མོ་ཊ་མགྱོགས་ཚད་ལྷོད་རུ་བཏང་ནས་གཡས་གཡོན་ལ་ཞིབ་ཚགས་བལྟས་སྐབས་ཉེན་ཁ་གང་ཡང་མེད་པ་མཐོང་བྱུང། དེར་བརྟེན་ངས་མོ་ཊ་ཁ་གཡས་ཕྱོགས་ལ་བསྐོར་སྐབས་གློ་བུར་དུ P སྦྱར་ཡོད་པའི་མོ་ཊ་ཞིག་ཁ་ཐུག་སླེབས་ནས་ངའི་མོ་ཊ་དང་བརྡུངས་སོང།

Phillip Brooks ལགས་ཀྱིས་མི་སུ་ལ་ཡང་མོ་ཊ་བརྡབ་སྐྱོན་གྱི་གནས་ཚུལ་འཕྲད་ཚེ་ཇུ་མ་ལགས་ཀྱིས་གང་གནང་བ་དེ་ལྟར་གནང་དགོས་ཞེས་ཁོང་གིས། མོ་ཊ་བརྡབ་སྐྱོན་བྱུང་ཚེ་འབྲེལ་ཡོད་དོ་བདག་ཚང་མས་རང་ཉིད་ཀྱི་མོ་ཊ་ལམ་གཞོགས་ལ་བཀག་ནས་ཕན་ཚུན་གནས་ཚུལ་བརྗེ་ལེན་ངེས་པར་དུ་གནང་དགོས། དེ་ཡང་ཁྱེད་ཀྱིས་ཁ་ལོ་བ་གཞན་དེའི་མིང་དང་ཁ་པར་ཨང་གྲངས་ཁ་ལོ་བའི་ལག་ཁྱེར། མོ་ཊའི་ཉེན་སྲུང་མ་འཇོག་གི་གནས་ཚུལ་སོགས་ལེན་དགོས། དེ་བཞིན་བྱུང་ན་རང་ཉིད་ཀྱི་ལག་ཐོགས་ཁ་པར་ཐོག་མོ་ཊ་ཆག་སྐྱོན་བྱུང་བ་རྣམས་པར་རྒྱག་དགོས་པ་ཡིན། ཡང་སྐོར་སྲུང་བའི་འགོ་དཔོན Philip Brooks ལགས་ཀྱིས་ཕན་ཚུན་གནས་ཚུལ་བརྗེ་ལེན་ཐུབ་པ་ཙམ་མ་ཡིན་པར་ལྷག་པར་དུ་བརྡབ་སྐྱོན་ཚབས་ཆེན་བྱུང་བ་ཡིན་ན། དང་ཐོག་ཁ་ལོ་བ་དང་འགྲུལ་མི་ཚང་མའི་བདེ་འཇགས་ལ་དོ་སྣང་གནང་ནས་རྨས་སྐྱོན་བྱུང་བ་རྣམས་ལ་གང་མགྱོགས་མྱུར་བཅོས་གནང་དགོས་པ་མ་ཟད་ཛ་དྲག་གི་སྨན་བཅོས་ཆེད་རོགས་འབོད་གནང་དགོས་ཞེས་ཁོང་གིས། ཛ་དྲག་རོགས་འབོད་ཆེད་ཁ་པར་ཨང། ཀླད་ཀོར་ཀླད་ཀོར་ཀླད་ཀོར་ལ་འབྲེལ་བ་གནང་ནས་ནད་པ་འདྲེན་འཁོར་སྐད་གཏོང་དགོས། དེ་བཞིན་ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་ཉེན་རྟོག་པ་འབོད་ན་ཁོ་ཚོས་བརྡབ་སྐྱོན་བྱུང་སར་སླེབས་ནས་གནས་ཚུལ་ཞིབ་ཕྲ་ཞིབ་འཇུག་གནང་ངེས་རེད། མཐར་ཁྱེད་ཀྱིས་མོ་ཊ་བརྡབ་སྐྱོན་བྱུང་སྐབས་དངོས་སུ་མཐོང་མཁན་གྱི་དཔང་པོ་ངོ་འཕྲོད་ཐུབ་ན་ཁོ་ཚོའི་མིང་དང། འབྲེལ་གཏུག་ཁ་བྱང་སོགས་ཟིན་ཐོ་བཀོད་དགོས་པ་ཤིན་ཏུ་གལ་ཆེ། དེ་ཡང་གལ་ཏེ་ཁྱེད་རང་ཁྲིམས་ལ་གཏུགས་པ་དང། ཉེན་སྲུང་མ་འཇོག་གི་ཐོབ་ཆ་བླངས་སྐབས་ཕན་ཐོགས་པོ་ཡོང་ངེས་རེད། ཡང་སྐབས་རེར་མཚན་མོ་གཡས་གཡོན་ལ་མི་མེད་སྐབས་མོ་ཊ་བརྡབ་སྐྱོན་བྱུང་སྲིད་པ་རེད། ཇེ་སིན་ལིའུ་ལགས་ཁོང་རྒྱ་ནག་ནས་ཨོ་སི་ཀྲི་ལི་ཡར་གཞིས་སྤོ་བ་ཡིན་འདུག་ཉེ་ཆར་ཁོང་ལ་མོ་ཊའི་དོན་རྐྱེན་གྱི་གནས་ཚུལ་ལྷག་ཡོད་འདུག་དེ་ཡང་གནས་ཚུལ་དེ་བྱུང་སྐབས་ཁོང་ལ་ཨོ་སི་ཀྲི་ལི་ཡའི་ཁ་ལོ་བའི་ལག་ཁྱེར་མེད་པར་རྒྱ་ནག་གི་ཁ་ལོ་བའི་ལག་ཁྱེར་ཐོག་མོ་ཊ་གཏོང་བཞིན་ཡོད་པས་ཨོ་སི་ཀྲི་ལི་ཡའི་ནང་མོ་ཊ་གཏོང་ཕྱོགས་གོམས་འདྲིས་ལེགས་པོ་བྱུང་མེད་པ་རེད་འདུག་ཇེ་སིན་ལགས་ཀྱིས།

གལ་སྲིད་ངས་ཁ་ཁུ་སིམ་པོ་གཡོལ་ཐབས་བྱས་པ་ཡིན་ན་དེ་དྲང་པོ་མ་རེད། ཇེ་སིན་ལགས་ཀྱིས་གསུངས་པ་བཞིན་དེ་དྲང་པོ་མ་རེད་ལ། ཨོ་སི་ཀྲི་ལི་ཡའི་ཁྲིམས་འོག་ཏུ་སྤྱོད་ཚུལ་དེ་དག་ཁྲིམས་འགལ་ཡང་ཡིན། ཡང་སྐོར་སྲུང་བའི་འགོ་དཔོན་ཕི་ལིབ་སྦུ་རུག་སི་ལགས་ཀྱིས་མོ་ཊའི་དོན་རྐྱེན་གང་བྱུང་ཚེ་དེ་ལས་གཡོལ་བ་དང་རང་ཉིད་ཀྱི་ཉེས་པ་དང་ལེན་མ་བྱེད་མཁན་རྣམས་ཁྲིམས་ཐོག་ནས་ཉེས་ཆད་འཕོག་ངེས་རེད་ཅེས་ཁོང་གིས། གནས་ཚུལ་ཆ་ཚང་ཞིབ་འཇུག་མཐིལ་ཕྱིན་པ་བྱེད་པར་དུས་ཡུན་ཅུང་འགོར་སྲིད་པ་རེད། འོན་ཀྱང་སྔ་ཕྱི་མ་གཏོགས་ཁྲིམས་འགལ་བ་དེ་རྩད་ཆོད་ནས་ཁྲིམས་ཆད་འཕོག་ངེས་རེད། དེ་ཡང་ཇེ་སིན་ལགས་ཀྱིས་བརྡུང་བའི་མོ་ཊ་དེའི་བདག་པོས་ཁོང་གིས་དྲང་པོ་གནང་བར་དགའ་བསུ་ཞུས་ཡོད་པ་རེད་འདུག་ཡང་ཇེ་སིན་ལགས་ཀྱིས། The next morning the driver contacted me སང་ཞོགས་སྔ་དྲོ་ངས་བརྡུང་བའི་མོ་ཊ་དེའི་བདག་པོས་ང་ལ་འབྲེལ་བ་གནང་ནས་ངའི་མོ་ཊ་གཡར་སའི Company སྐོར་གནས་ཚུལ་ཞིབ་ཕྲ་ང་ལ་དྲིས་བྱུང་ངས་ཁོང་ལ་གནས་ཚུལ་ཆ་ཚང་དྲ་ཡིག་ཐོག་གཏོང་བ་ཡིན། དེ་མིན་མོ་ཊ་བརྡབ་སྐྱོན་ཆེ་ཆུང་གང་ཞིག་བྱུང་སྐབས་རང་ཉིད་ཀྱི་ལག་ཐོགས་ཁ་པར་བེད་སྤྱོད་གནང་ནས་གནས་ཚུལ་ཞིབ་ཕྲ་བསྡུ་རུབ་གནང་ཆེད་ཁྱེད་ཀྱིས App སྟེ་མཉེན་ཆས་འདྲ་མིན་བེད་སྤྱོད་གནང་ཆོག་ཡང་དེ་མིན་ཁྱེད་ཀྱིས་མོ་ཊའི་ནང་དུས་རྒྱུན་ནས་སྨྱུ་གུ་དང་ཤོག་བུ་བཞག་སྲོལ་ཡོད་ན་དོན་རྐྱེན་བྱུང་མ་ཐག་གནས་ཚུལ་ཞིབ་ཕྲ་ཟིན་བྲིས་གནང་ཆོག།